འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ། དོན་ལྡན་གྱི་མི་ཚེ་དེ་འཕྲོད་བསྟེན་ལ་ཐུག་ཡོད། འཕྲོད་བསྟེན་ཡོད་ན།
འཕྲོད་བསྟེན་བཟང་ན་བྱ་བ་ག་རེ་ཡིན་ཡང་སྒྲུབ་ཐུབ། སྤུན་ཟླ་ལགས་འཕྲོད་བསྟེན་ཅན་གྱི་མི་ཞིག་བྱེད་ནས་དོན་ལྡན་གྱི་མི་ཚེ་སྐྱེལ་རོགས། འདི་ནི་ཁྱེད་ཀྱིས་ཐུབ་པའི་བྱ་བ་ཞིག་ཡིན་ལ།
ཁྱེད་ལ་མེད་དུ་མི་རུང་བའི་གསོན་ཤུགས་སྦྱིན་བྱེད་ཀྱི་བདུད་རྩི་ངོ་མ་དེ་ཡིན། འདི་མ་གཡུག། འདི་དང་ཁ་མ་བྲལ། འདི་མེད་ན་ཁྱེད་མེད། ཁྱེད་ཀྱིས་འདི་མ་གཡུག་ན། འདིས་ཁྱེད་རང་ནམ་ཡང་མི་བསླུ།
མི་མང་པོ་ཞིག་གིས་མི་གཞན་གྱིས་ཟ་མ་ཟ་བའི་སྒྲ་དང་སྨྱུ་གུ་ཡི་ཚེག་སྒྲ། ཐུར་མ་སྡེར་མ་ཡི་ནང་ལ་བརྡར་བའི་ཙིར་སྒྲ་སོགས་སྒྲ་འདྲ་མིན་ལ་སུན་སྣང་ཆེན་པོ་བྱེད་ཀྱི་ཡོད་པ་དང། ཐུར་མ་དང་སྡེར་མ་བརྡར་བའི་སྒྲ་ཡིས་སོ་བརྩེད་པ་སོགས་ཀྱི་ཚོར་བ་མི་བདེ་བ་མང་པོ་ཞིག་ཡོང་གི་ཡོད་པ་རེད། མི་འགའ་ཤས་ལ་མཚོན་ན། འདི་ནི་ཅུང་བློ་མི་བདེ་བ་དང་ཡིད་ལ་མི་འགྲོ་བའི་གནས་ཚུལ་ཙམ་ཡིན་མོད། མི་སུ་ཕོ་བྷི་ཡ་ཟེར་བའི་དཀའ་ངལ་ཡོང་མཁན་གྱི་མི་རྣམས་ལ་མཚོན་ན། འདི་ནི་འཛའ་དྲག་པའི་དཀའ་ངལ་ཆེན་པོ་ཞིག་ཡིན་པ་རེད། སྤྱིར་བཏང་མི་སུ་ཡིན་ན་ཡང། བཟོད་སྒོམ་ཆེན་པོ་ཅི་ལྟར་ཡོད་མེད་ལ་མ་ལྟོས་པར། གློག་བརྙན་ཁང་ནང་ལ་རང་དང་ཐག་ཉེ་པོ་ལ་སྡོད་ཀྱི་མི་གཞན་གྱིས་སྒྲ་ཆེན་མོའི་འགྱིག་ཁུག་ཁ་ཕྱེ་བ་དང། དེའི་ནང་གི་ཟ་མ་རྣམས་སྒྲ་ཆེན་པོ་སྒྲོག་ནས་ཟ་བ་དེ་ཡིས། མི་བདེ་བའི་ཚོར་བ་བཟོ་གི་ཡོད་པ་ཞིག་རེད། སྤྱིར་བཏང་གནད་དོན་འདི་ཚོ་ཡི་ཐད་ལ་རིག་གཞུང་མི་འདྲ་བའི་སྤྱི་ཚོགས་ནང་ལ་སྒྲ་འདྲ་མིན་གྱི་ཐོག་ལ་ཚོར་བ་མི་འདྲ་བ་དང། དེ་བཞིན་བཟོད་སྒོམ་གྱི་གོམས་གཤིས་ཆེ་ཆུང་སོགས་ཀྱི་ཁྱད་པར་ཡོད་སྲིད་པ་ཞིག་ཡིན་ན་ཡང། མི་འགའ་ཤས་ལ་མཚོན་ན་སྒྲ་དེ་ཚོ་ཡི

སྐད་ཆ་ཡི་སྒྲ་ཟེར་སྒྲ་པ་དང་སོ་ལྡད་པའི་སྒྲ། དེ་བཞིན་དུ་ཁ་ནས་བརླན་གཤེར་ཅན་གྱི་སྒྲ་ལ་སོགས་པའི་སྒྲ་འདྲ་མིན་དང། སྒྲ་ཆེ་བའི་དབུགས་གཏོང་བ་དེ་མིན་གྱི་གྲས་སུ་དཔེར་ན་སྨྱུ་གུ་ཡི་ཚེག་སྒྲ་དང་རྐང་པ་ཡི་རྡེབ་སྒྲ་སོགས་རྒྱུན་མི་འཆད་པའི་གྲགས་པའི་སྒྲ། དེ་བཞིན་དུ་མཚམས་མཚམས་སུ་ཀམ་པུ་ཊར་ཡི་མཛུབ་གནོན་གྱི་སྒྲ་སོགས་རེད། དེ་ནས་ཞིབ་འཇུག་དེའི་འགན་ཁུར་གྱི་མི་སྣ་འབུམ་རམས་པ་ཝི་ལི་སེ་རི་ལི་ལགས་རེད་འདུག་ཞིབ་འཇུག་དེ་བརྟག་དཔྱད་བྱེད་པའི་མི་རྣམས་ཀྱི་རྣ་མཆོག་ལ་སྒྲ་ཉན་བཅུག་སྐབས་སྒྲ་འདྲ་མིན་དང་དེ་བཞིན་མི་ཡི་བཟོད་སྒོམ་ཆེ་ཆུང་གི་ཁྱད་པར་ཕྲན་བུ་ཡོད་འདུག་ཀྱང། མི་ཚང་མ་ཡི་སུན་སྣང་གི་རྣམ་པ་མཐོང་འདུག་མི་འགའ་ཤས་ཀྱིས་སྒྲ་ཅུང་ཙམ་ཉན་རྗེས་སྒྲ་ཉན་བྱེད་ཀྱི་ཡོ་བྱད་གཡུགས་ནས་ཁོང་ཁྲོ་ལངས་ནས་ལོག་འགྲོ་གི་ཡོད་པ་བརྙན་པར་དང་མཐོང་རྒྱུ་ཡོད་པ་ཞིག་རེད། དང་བླངས་པ་རྣམས་ལ་ཆར་པ་འབབ་པའི་སྒྲ་དང་ཆུ་ཁོལ་བའི་སྒྲ། སྒྲ་ཆེན་པོ་སྒྲོགས་ནས་ཟ་མ་ཟ་བའི་སྒྲ། སྒྲ་ཆེ་བས་དབུགས་གཏོང་བའི་ཧོ་སྒྲ། གཉིད་ཁུག་པའི་སྔུར་སྒྲ། བྱིས་པ་ངུ་བའི་སྒྲ་སོགས་སྒྲ་འདྲ་མིན་རྣམས་ཀྱིས་ཁོ་ཚོ་ལ་སུན་སྣང་ཆེ་ཆུང་ཅི་ཙམ་ཡོད་པ་སྐད་ཆ་དྲིས་ཡོད་པ་ཞིག་རེད། དེ་བཞིན་དུ་འཕྲུལ་ཆས་བརྒྱུད་ནས་ཁོ་ཚོའི་ཀླད་པའི་ནང་གི་ཚོར་བའི་འབྱུང་ཁུངས་ལ་ཤུགས་ཆེ་ཆུང་ཅི་ཙམ་གྱིས་ཤུགས་རྐྱེན་ཡོང་གི་ཡོད་པ་བརྟག་དཔྱད་བྱས་ཡོད་པ་རེད།

དེ་ལ་ཤུགས་རྐྱེན་ཡོང་གི་འདུག་ལ། ལྷག་པར་དུ། མི་སོ་ཧྥོ་བི་ཡཱ་ཀྱི་དཀའ་ངལ་ཡོད་མཁན་ཚོ་ལ་སྒྲ་བྱེ་བྲག་པ་འདི་ཚོ་ཡིས་ཤུགས་རྐྱེན་ཧ་ཅང་ཆེན་པོ་ཡོང་གི་འདུག་ཀླད་པ་བརྟག་དཔྱད་བྱས་པའི་རྒྱུད་ནས་ཞིབ་འཇུག་པ་ཚོ་ཡིས་སྒྲ་ལ་སུན་སྣང་བྱེད་པའི་མིའི་གནས་སྟངས་དེ་དོན་དངོས་ཀྱི་ཛ་དྲག་པའི་དཀའ་ངལ་ངོ་མ་ཞིག་ཡིན་པ་ཤེས་རྟོགས་བྱུང་ཡོད་པ་རེད།

འདི་ཡིས་འདི་ནི་ཀླད་པའི་གྲུབ་ཆ་དང་འབྲེལ་བ་ཡོད་པར་སྟོན་པ་ཞིག་རེད། ཞིབ་འཇུག་རུ་ཁག་དེ་ཡིས་དཀའ་ངལ་དེ་ཡོང་མཁན་ཚོ་ལ་རོགས་པ་བྱེད་ཐུབ་པའི་ཚན་རིག་གི་འདིའི་ཐོག་ལ་ཐབས་ལམ་རྙེད་པའི་རེ་བ་བྱེད་ཀྱི་ཡོད་པ་རེད། འདིས་སྟོན་པའི་གནས་ཚུལ་ལས། འདི་ནི་ཕྱིའི་གཟུགས་པོའི་ཐོག་ནས་དོན་དངོས་སུ་ཀླད་པའི་གྲུབ་ཆ་རྒྱུན་ཆད་མེད་པའི་དཀའ་ངལ་ཞིག་ཡིན་པ་ལས་མིའི་འཕྲུལ་སྣང་ལས་བྱུང་བ་དེ་འདྲ་རེད་མི་འདུག། ཚན་རིག་པ་རྣམས་ཀྱིས་བརྗོད་པ་ལྟར་ན། ཁོང་ཚོས་ཡང་ཛ་དྲག་པའི་མི་སི་ཧྥོ་བྷི་ཡ་ཡི་དཀའ་ངལ་ཡོང་མཁན་ཚོ་ལ་བཅོས་ཐབས་ཡོད་མེད་ལ་བརྟག་དཔྱད་བྱ་རྒྱུ་ཡིན་པ་དང། མི་ཚང་མ་ཡིས་ཤེས་དགོས་པ་དེ་ནི། མི་འགའ་ཤས་ལ་སྒྲ་ཡི་དཀའ་ངལ་བཟོད་མི་ཐུབ་པའི་དཀའ་ངལ་ཡོད་པ་དེ་ཤེས་དགོས་པ་ཞིག་རེད་ཅེས་བརྗོད་འདུག་ཡང་ཝེབ་མེ་ཌི་ཟེར་བའི་དྲ་རྒྱ་ཡི་ཐོག་ལ་གནས་ཚུལ་བཀོད་པ་ལྟར་ན། མི་སི་ཧྥོ་བྷི་ཡ་ཟེར་བ་དེ་སྒྲ་བྱེ་བྲག་པ་ཞིག་ལ་བཟོད་མི་ཐུབ་པའི་ཚོར་བ་སྤྲོད་པའི་ན་ཚ་འམ་དཀའ་ངལ་ཅིག་ཡིན་པ་དང། འདི་ནི་མང་ཆེ་བ་མིའི་ཁ་ནས་ཐོན་པའི་སྒྲ་སྟེ། ཟ་མ་ཟ་བའི་སྒྲ་དང། དབུགས་གཏོང་བའི་སྒྲ། སོ་ལྡད་རྒྱག་པའི་སྒྲ། ཨག་སྟོང་ངམ་གླལ་བཏབ་པའི་སྒྲ་སོགས་ཀྱིས་སུན་སྣང་བཟོ་བ་ཞིག་ཡིན་པ་རེད། དེ་ཡང་སྒྲ་ལ་སུན་སྣང་བྱེད་ཤུགས་ཆེ་ཆུང་ལས། ཆུང་བ་ཡི་གྲས་ལ་བློ་མི་བདེ་བ་དང། སྒྲ་ཡོད་སའི་གནས་ནས་བྲོས་འགྲོ་བ། ཞེ་མེར་ལངས་པ་སོགས་ཀྱི་དཀའ་ངལ་ཡོད་པ་དང། ཅུང་ཆེན་པོ་ཡོད་པ་རྣམས་ལ་ཁོང་ཁྲོ་ལངས་པ་དང་འཇིགས་སྣང་སྐྱེ་བ། སྒྲ་བཟོ་མཁན་གྱི་མི་ལ་འཚེ་བ་བྱེད་རྒྱུའི་བསམ་བློ་འཁོར་བ། རང་གི་པགས་པའི་སྤུ་ཟིང་ལང་བ། རང་ཤི་རྒྱག་རྒྱུའི་བསམ་བློ་འཁོར་བ་སོགས་ཚོར་བ་ཉེན་ཁ་ཅན་ཡོང་གི་ཡོད་པ་རེད། ཡང་ན་ཚ་དེ་ཡོང་སྟངས་ཀྱི་ཐད་ལ་གོང་ཞུས་ཨ་མི་རི་ཀའི་འཕྲོད་བསྟེན་གྱི་དྲ་རྒྱ་ཡི་ཐོག་ལ་གནས་ཚུལ་བཀོད་པ་ལྟར་ན། དེ་ནི་ལོ་དགུ་ནས་ལོ་བཅུ་གསུམ་ཙམ་གྱི་སྐབས་ནས་འགོ་བཙུགས་ཀྱི་ཡོད་པ་དང། མང་ཆེ་བ་བུ་མོ་ལ་ཡོང་གི་ཡོད་པ་ཞིག་རེད། འདི་ཕོག་དུས་གློ་བུར་དུ་ཕོག་གི་ཡོད་ན་ཡང། རྒྱུ་རྐྱེན་བྱེ་བྲག་པ་ལ་བརྟེན་ནས་ཡོང་གི་ཡོད་པ་ཞིག་མ་ཡིན་པ་རེད། ཐེངས་འདིའི་ཆེས་གསར་ཤོས་ཀྱི་ཞིབ་འཇུག་དེའི་གནས་ཚུལ་མ་སྤེལ་གོང་དུ་བྲིས་པའི་ཝེབ་མེ་ཌི་ཡི་དྲ་རྒྱའི་ཐོག་ལ་བཀོད་པའི་གནས་ཚུལ་དེའི་ནང་ལ། འདི་རྣ་མཆོག་དང་འབྲེལ་བ་ཡོད་མ་རེད། འོན་ཀྱང་ད་ལྟའི་ཆར་ལ་སྨན་པ་ཚོས་གསལ་པོ་ཤེས་ཀྱི་ཡོད་མ་རེད་ཅེས་བྲིས་འདུག་ཡང་གོང་ཞུས་དྲ་རྒྱ་ཡི་ཐོག་ལ་ད་ལྟའི་ཆར་ལ་འདི་བཅོས་ཐབས་ཀྱི་ཐབས་ལམ་དེ་སེམས་ཁམས་རིག་པ་བའི་སློབ་སྟོན་གྱི་རྒྱུད་ནས་བཅོས་ཐབས་བྱེད་ཀྱི་ཡོད་པ་རེད། ཨ་མི་རི་ཀའི་ནང་ལ་མཚོན་ན་དེའི་ཆེད་ཀྱི་སྨན་ཁང་བཅུ་ཚོ་འགའ་ཤས་ཤིག་ཡོད་པ་དང་དེ་ཚོའི་ནང་ལ་སྒྲ་བཅོས་ཐབས་ཟེར་བ་དང་སེམས་ཁམས་ཀྱི་བཅོས་ཐབས་གཉིས་ཀྱི་རྒྱུད་ནས་ནད་པ་ཚོ་ལ་དཀའ་ངལ་དེ་གདོང་ལེན་བྱེད་པའི་ནུས་པ་སྤྲོད་ཐབས་བྱེད་ཀྱི་ཡོད་པ་རེད། ཡང་འགའ་ཤས་ཀྱིས་འོན་པ་ཚོས་བེད་སྤྱོད་བྱེད་པའི་སྒྲ་ཉན་བྱེད་ཀྱི་ཡོ་བྱད་བེད་སྤྱོད་བྱེད་ཀྱི་ཡོད་པ་ཞིག་རེད། འོན་ཀྱང་མི་རང་སོ་སོ་ཡིས་བྱེད་ཐུབ་པའི་བྱ་བ་གཞན་གྱི་གྲས་སུ་རང་གི་མི་ཚེའི་གོམས་གཤིས་ལ་འགྱུར་བ་བཏང་ནས། རྒྱུན་དུ་ལུས་རྩལ་རྩེ་རྒྱུ་དང་གཉིད་ཡག་པོ་ཉལ་རྒྱུ་བཅས་བྱས་ན། དེ་ཡིས་སྤྱིར་བཏང་སུན་སྣང་ལ་གདོང་ལེན་བྱེད་པའི་སེམས་ཀྱི་ནུས་སྟོབས་ལ་ཕན་གྱི་ཡོད་པ་ཞིག་རེད། དེ་བཞིན་དུ་སྒྲ་དེ་ལྟ་བུ་ཡོད་ས་ནས་གཡོལ་ནས་ཁུ་སིམ་སིམ་ཡོད་ས་ལ་སྡོད་རྒྱུ་སོགས་ཀྱི་ཐབས་ལམ་ཡང་ལག་བསྟར་བྱེད་དགོས་ཀྱི་ཡོད་པ་རེད། ཨ་མི་རི་ཀའི་ནང་མི་སོ་ཧྥོ་བི་ཡ་ཨེ་སོ་སེ་ཤོན་ཟེར་བའི་དཀའ་ངལ་དེ་ཡོང་མཁན་གྱི་སྡེ་ཚོགས་ཀྱི་ཡན་ལག་མང་པོ་ཞིག་ཡོད་པ་དེ་ཚོ་ཡིས་ལོ་རེ་རེའི་ནང་ལ་དཀའ་ངལ་དེ་ཡོང་མཁན་རྣམས་བསྡུ་སྐོང་བྱས་ནས་རོགས་པ་བྱེད་ཐབས་བཙལ་གྱི་ཡོད་པ་རེད། གསན་མཁན་རྣམ་པ་ཚོ་གོང་དུ་ཞུས་པ་དེ་ནི་མིའི་ཁ་ནས་ཐོན་པའི་སྒྲ་སྟེ། ལྟོ་ཟ་བའི་ལྕག་སྒྲ་དང་དབུགས་གཏོང་བའི་ཧོ་སྒྲ། ཤུ་རྒྱག་པའི་སྒྲ། བྱིས་པ་ངུ་བའི་སྒྲ། དེ་བཞིན་སེན་མོ་བརྡར་བའི་སྒྲ་དང་སྨྱུ་གུ་ཡིས་ལྟེབ་རྡེབ་པའི་སྒྲ་སོགས་ལ་སུན་སྣང་ཡོད་པའི་གནས་ཚུལ་དེ་དོན་དངོས་སུ་མི་ལ་ཡོད་པའི་དཀའ་ངལ་ཞིག་ཡིན་པའི་སྐོར་དང། མི་འགའ་ཤས་ལ་མི་སོ་ཧྥོ་བི་ཡ་ཟེར་བའི་ན་ཚ་ཡོད་པ་དེ་རྣམས་ལ་སྒྲ་དེ་ཚོ་ཡིས་རང་གཞན་གྱི་ཚེ་སྲོག་གཅོད་པའི་ཚོར་བ་ཡོང་གི་ཡོད་པ་སོགས་དཀའ་ངལ་ཆེན་པོ་སྤྲོད་ཀྱི་ཡོད་པའི་སྐོར། ཆེས་གསར་ཤོས་བྱེད་པའི་ཞིབ་འཇུག་གིས་འདི་ནི་མིའི་ཀླད་པའི་རྩ་དྲ་ཞིག་ལ་ཤུགས་རྐྱེན་གཏོང་གི་ཡོད་པ་སོགས་ཀྱི་སྐོར་ཤེས་རྟོགས་བྱུང་ཡོད་པའི་སྐོར་སྙན་སྒྲོན་ཞུས་པ་ཡིན། ཁྱེད་ཀྱིས་ང་ཚོའི་འཕྲོད་བསྟེན་གྱི་གོམས་གཤིས་དང་དོན་ལྡན་གྱི་མི་ཚེ་ཞེས་པའི་ལེ་ཚན་འདི་ཉན་པར་བཀའ་དྲིན་ཆེ། ང་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་རྡོ་རྗེ་ཡིན།